གཞི་རྩའི་བཀའ་ཤག་ནང་ལ་ནི་བཀའ་བློན་རྣམ་པ་ཚང་མ་བཀའ་བསྡུར་གནང་བའི་ཐོག་ནས་སྤྲུལ་སྐུ་ཨོ་རྒྱན་སྟོབས་རྒྱལ་ནས་གོང་ས་མཆོག་མཚན་སྨད་ཞུ་བའི་སྐོར་ལ་ང་ཚོའི་བཀའ་ཤག་གིས་གསལ་བཤད་གནང་གྲུབ་པ་ཡིན། དེ་ཡིན་ན་ཡང་ད་སྲིད་སྐྱོང་གི་ལངས་ཕྱོགས་འདི་ཚང་མས་མཁྱེན་དགོས་རེད་ངས་དེ་སྔ་ནས་ཞུས་བསྡད་ཀྱི་ཡོད། གོང་ས་མཆོག་ལ་སུས་མཚན་སྨད་ཞུས་པ་ཡིན་ན་ཡང་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡོད་ཞེས་ཞུས་བསྡད་ཡོད། དེ་ཡིན་དུས་སྒང་ལ། སྤྲུལ་སྐུ་ཨོ་རྒྱན་སྟོབས་རྒྱལ་ནས་གོང་ས་མཆོག་ལ་མཚན་སྨད་ཞུས་པ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་ཞུ་བ་ཡིན། འདི་ངའི་ལངས་ཕྱོགས་འདི་དེ་སྔ་ཡིན་ད་ལྟ་ཡིན་མ་འོངས་པ་ཡིན། གོང་ས་མཆོག་ང་ཚོའི་རྩ་བའི་བླ་མ་རེད། ཚེ་འདི་ཕྱི་གཉིས་ཀྱི་སྐྱབས་མགོན་རེད། དེ་ཡིན་དུས་སྒང་ལ་ཁོང་གི་བཀའ་དྲིན་དང་མཛད་འཕྲིན་བརྟེན་ནས་ང་ཚོ་ཚང་མ་མགོ་བཀྱགས་བྱས་ལངས་བྱས་འགྲོ་ཐུབ་པ་ཆགས་བསྡད་ཡོད་རེད། ཨ་ད་ལོའི་ལོ་འདི་ང་ཚོ་གིས་བཀའ་དྲིན་རྗེས་དྲན་ལོ་སྲུང་བརྩི་བྱས་ཡོད་རེད་བཀའ་ཤག་ནས་དེ་སྔ་ནས་མི་མང་ལ་ལམ་སྟོན་ཞུས་ཡོད་ད་ལོའི་ལོ་འདི་རིང་ལ་གོང་ས་མཆོག་དགུང་ལོ་བརྒྱད་ཅུ་གྱ་ལྔ་ཕེབས་བསྡད་ཡོད་རེད་དེ་སོང་ཙང་ཨ་ནི་ང་ཚོ་གིས་ཁོང་གི་བཀའ་དྲིན་བསམ་པའི་ཐོག་ནས་ཁོང་གི་མཛད་པ་འཕྲིན་ལས་ག་རེ་རེད་དང་པོ་སོ་སོ་སོ་སོས་དྲན་སྐུལ་བླངས་བྱས་མཁྱེན་པ་དགོས་རེད་དང། དེ་ནས་གཉིས་པ་སོ་སོའི་ནང་མི་དམིགས་བསལ་གཞོན་སྐྱེས་ཚོ་ལ་གོང་ས་མཆོག་གི་མཛད་པ་འཕྲིན་ལས་དེ་འདྲས་རེད་དྭ་བྱས་ནས་གསུང་དགོས་རེད་དེ་ནས་གསུམ་པ་ཨ་ནི་ཁྱིམ་མཚེས་དང་ཕྱི་རྒྱལ་མི་སྣ་དང་གཞན་ལ་གསུང་ཐུབ་ཡག་དེ་དཔེ་གལ་ཆེན་པོ་རེད། གང་ཟེར་ན་གོང་ས་མཆོག་བསྟན་པ་བཤིག་མཁན་རྩ་ནས་མ་རེད། བསམ་བློ་ཡང་འཁོར་སྲིད་ཀྱི་མ་རེད་དེ་འདྲས། བསམ་བློ་འཁོར་བ་ཡིན་ནའི་སྡིག་པ་རེད། བསྟན་པ་དར་སྤེལ་གཏོང་མཁན་རེད། ད་ལོ་རྒྱུས་ནང་གཟིགས་གནང་དང། དགུང་ལོ་དྲུག། ལ་ཡང་སྲིད་ངོས་འཛིན་བྱས་ལྷ་སར་གདན་འདྲེན་ཞུས། དགུང་ལོ་བཅུ་དྲུག་སྐབས་ལ། བོད། བཙན་བཟུང་བྱས་པའི་སྐབས་དེ་ལ། མི་ཐོག་རྒན་པ་མང་པོ་ཡོད་རེད་དེ། ཡིན་ན་ཡང་དགུང་ལོ་བཅུ་དྲུག། ལ་ད་ཆབ་སྲིད་སྐུ་དབང་ཆ་ཚང་ཕུལ་བྱས། ཨ་ནི། བོད་མིའི་དབུ་ཁྲིད་གནང་རོགས་གནང་ཞེས་བྱས། ད་ང་ཚོའི་འགན་ཆ་ཚང་ཁོང་ལ་ཕུལ་པ་རེད་པ། དེ་ནས་བྱས་རྗེས་ད་ལྟ་བར་དུ་ད་ལོ་བདུན་ཅུ་རིང་ག་ལ་སྐུ་ལས་བསྐྱོན་བྱས་ཨ་ནི་བོད་ལུང་པ་ཤོར་ཚར་བའི་རྗེས་སུ་བཙན་བྱོལ་ལ་འབྱོར་ཡོང་དུས་སྒང་ལ་ང་ཚོའི་གནམ་དང་ས་མ་གཏོགས་ངོ་ཤེས་པ་མེད་པ་ཆགས་པ་རེད་པ་ང་ཚོ་ལ་བདག་པོ་རྒྱག་མཁན་རོགས་པ་རྒྱག་མཁན་སུ་གང་ཡོད་མ་རེད་གོང་ས་མཆོག་གི་བཀའ་དྲིན་བརྟེན་ནས་རེད་བ། ཨ་ནི་བཙན་བྱོལ་ནང་ལ་གཞིས་ཆགས་ཁག་རེད་དགོན་པ་ཁག་རེད་སྨན་ཁང་ཁག་རེད། སྤྱི་ཡོངས་བཙུགས་བྱས། ཨ་ནི། བཙན་བྱོལ་སྒྲིག་འཛུགས་དེ་ཡིན་པ་ཡིན་ནའི་ཡང། འཛམ་གླིང་ནང་ལ་གཞན་དང་མ་འདྲ་བ་ཅིག་རྒྱལ་ཁབ་ཡོད་མཁན་གྱི་གནས་སྟངས་ལས་ཡག་ག་ཆགས་ཐུབ་པ་ཆགས་ཡོད་རེད་བ། དེ་ཁོང་གི་བཀའ་དྲིན་བརྟེན་ནས་རེད། ཨ་ནི་བོད་ཀྱི། ད། ནང་ཆོས་རེད་ད་སྤྱི་ཡོངས་ཆོས་རིག་གཞུང་སྐད་ཡིག་ཐོག་ནས་ཡིན་པ་ཡིན་ནའི་བོད་ནང་ལ་རྩ་མེད་བཏང་བྱས་གྲྭ་བཙུན་མེད་པ་ཆགས་པ་རེད། མཐོང་ཡ་མེད་པ་ཆགས། ཡིན་ན་ཡང་ཁོང་བཀའ་དྲིན་བརྟེན་ནས་འཛམ་གླིང་ཡོངས་ནང་ལ་ཨ་ནི་བོད་ཀྱི་ཆོས་རིག་གཞུང་སྐད་ཡིག་མི་ཉམས་གོང་འཕེལ་བཏང་བཞག་པ་ཅིག་རེད་འདི་སོང་ཙང་ཁོང་གི་རླབས་ཆེན་གྱི་མཛད་འཕྲིན་ཅིག་རེད་འདི་སོང་ཙང་སྤྲུལ་སྐུ་ཨོ་རྒྱན་སྟོབས་རྒྱལ་ཐོག་ནས་ཨ་ནི་ད་ལམ་གོང་ས་མཆོག་ལ་མཚན་སྨད་ཞུ་བ་དེ་ལ་ཧ་ལས་བའི་བློ་ཕམ་ཆེན་པོ་ཡོད་རྩ་བ་ཉིད་ནས་མོས་མཐུན་བྱས་མེད་ཁོང་གིས་ཡིན་པ་ཡིན་ན་ཡང་གོང་ས་མཆོག་བཀའ་དྲིན་མཁྱེན་པའི་ཐོག་ནས་བཟོད་གསོལ་ཞུ་བ་དེ་ཤིན་ཏུ་གལ་ཆེན་པོ་རེད་ཞེས་བྱས། ད་ངས་ཞུ་བའི་གཙོ་བོ་འདི་ཡིན། དེ་ནས་ལར་ནས་བོད་མི་ཚོ་ལ་ངས་དུས་རྟག་ཏུ་ཞུ་བསྡད་ཀྱི་ཡོད། ཆོས་ཕྱོགས་ཐོག་ནས་ང་གཞི་རྩའི་ཆོས་ཤེས་མཁན་དེ་ནི་གང་ཡང་མེད་དེ། ཡིན་ན་ཡང་ཆོས་ཕྱོགས་ཐོག་ནས་གོང་ས་མཆོག་ལས་ལྷག་ཆེ་བ་དང་ཆོས་སྐོར་ནས་མཁྱེན་མཁན་སུ་གང་མེད་པ་ངོས་འཛིན་བྱེད་ཀྱི་ཡོད། འདི་སོང་ཙང་མཚན་སྨད་ཞུ་ན་རྩ་བ་འགྲིག་གི་མ་རེད། ཆབ་སྲིད་ཐོག་ནས་ཡིན་པ་ཡིན་ནའི་ངས་ཞུ་བསྡད་ཀྱི་ཡོད། གོང་ས་མཆོག་གིས་ལོ་བདུན་ཅུ་རིང་ག་ལ་སྐུ་ལས་བསྐྱོན་བྱས་བོད་ཟེར་ཡ་དེ་འཛམ་གླིང་གི་སྡིངས་ཆ་ལ་སྐྱེལ་ཐུབ་པ་བྱུང་ཡོད་རེད་ང་ཚོ་ཡིན་ནའི་ཕྱི་རྒྱལ་ཁག་འཛམ་གླིང་ག་པར་འགྲོ་བ་ཡིན་པ་ཡིན་ནའི་ཡང་ཨ་ནི་ཕྱི་རྒྱལ་མི་སྣ་ཚོ་གིས་ཨོའོ་ཁྱེད་རང་ཚོ་ཏཱ་ལའི་བླ་མའི་མི་རེད་བ། བྱེད་བྱེད་བཤད་ཡོང་དུས་སྒང་ལ་ང་ཚོ་ཡིན་ནའི་གདེང་སྤོབས་ཆེན་པོའི་ཐོག་ནས་ཡིན་ད། བྱེད་བྱེད་བྱེད་ཐུབ་ཡ་དེ་ཁོང་གི་བཀའ་དྲིན་ཡིན་པ་འདི་ཉག་གཅིག་རེད། དེ་སོང་ཙང་ཆོས་སྲིད་གཉིས་ཀ་ཐོག་ནས་གོང་ས་མཆོག་ལ་སུས་མཚན་སྨད་ཞུས་པ་ཡིན་ནའི་ཡང་མཐའ་གཅིག་ཏུ་ངོ་རྒོལ་ཡོད་བྱེད་བྱེད་ད་ངས་གཞི་རྩའི་ག་རེ་ཟེར་དགོས་རེད་བཀའ་ཤག་ནས་གསལ་བསྒྲགས་གནང་ཚར་བ་རེད་དེ་འདི་སྒང་ལ་ཡང་ངས་ག་རེ་ཟེར་དགོས་ནམ་རྒྱུན་བཀའ་ཤག་རེད་ཨ་ནི་སྲིད་སྐྱོང་གི་ལངས་ཕྱོགས་དེ་གསལ་པོ་བཟོས་ན་བསམ་སོང།